ཨ་དེ་མི་འདོད་པའི་ཐལ་བ་འཕངས་པ་མ་གཏོགས་རང་ལུགས་མ་རེད་འགག་པར་འགྱུར་བའང་མ་ཡིན་ནོ་ཟེར་དེ་གྲངས་ཅན་ལ་མི་འདོད་པའི་ཐལ་བ་འཕངས་ཡིན་པ་རེད། ཅི་སྟེ་བདག་དེ་རྟག་ན་ནི་མཁའ་བཞིན་བྱེད་པ་མེད་པར་མངོན་ཟེར། ཅི་སྟེ་ནི་བདག་དེ་རྟག་པ་ཡིན་པ་ཡིན་ན་ནམ་མཁའ་ནང་བཞིན་གྱི་ནི་བྱེད་པ་པོ་མེད་པ་ཞིག་ཆགས་ཀྱི་རེད་ཟེར་ཁོ་ལ་ཡང་བྱེད་པ་པོ་མེད་པ་དང་ཁོ་རང་རང་ཡང་དེ་ནི་ཤེས་བྱ་ཡི་བྱེད་པ་པོ་མེད་པ་ཞིག་ཆགས་ཀྱི་རེད་ཟེར་ཁོ་ནམ་མཁའ་དང་གཅིག་པ་རེད། རྐྱེན་རྣམས་གཞན་དང་ཕྲད་ན་ཡང་འགྱུར་བ་མེད་ལ་ཅི་བྱར་ཡོད་ཟེར་རྒྱུ་ཡི་རྐྱེན་གཞན་དང་འཕྲད་ནས་རྐྱེན་དེ་དག་ཐམས་ཅད་གཞན་དང་འཕྲད་བྱས་ནས་བདག་ཤེས་རིག་གི་སྐྱེས་བུ་དང་ད་ག་ནང་བཞིན་གཙོ་བོ་ལ་སོགས་པ་དེ་ཚོ་གིས་འབྲས་བུ་སྐྱེ་རྒྱུ་ཡོད་ན་འགྱུར་བ་མེད་ལ་ཅི་བྱར་ཡོད་ཟེར་ཁོ་ནི་གཞན་དང་གཞན་ལ་ལྟོས་ནས་འབྲས་བུ་སྐྱེ་རྒྱུ་ཡོད་པ་དང་གཞན་ལ་མ་ལྟོས་ན་འབྲས་བུ་སྐྱེ་རྒྱུ་མེད་པ་དེ་འདྲ་ཡིན་པ་ཡིན་ན་གཞན་གྱི་ལ་ལྟོས་ནས་འགྱུར་བ་ཅིག་འབྱུང་བ་རེད། དཔེར་ན། རྫ་བུམ་གཅིག་རྫ་ཡི་བུམ་པ་གཅིག་ལ་སོགས་པ་འཇིམ་པ་གཅིག་ལ་ལྟོས་དགོས་རེད་བ། འཇིམ་པ་གཅིག་ལ་ལྟོས་དགོས་རེད་བ་སྤྱི་གཙོ་བོ་ཁོ་རང་རང་གིས་བྱས་པ་ཡིན་ན་སྤྱི་གཙོ་བོ་དེ་རྟག་པ་ཡིན་ཙང་འཇིམ་པ་ལ་ལྟོས་མི་དགོས་བྱ་བ་རེད་འཇིམ་པ་དེ་ལ་ལྟོས་མི་དགོས་བྱས་ན་ཁོ་རང་རང་གིས་རྫ་བུམ་དེ་བཟོ་ཐུབ་པ་དེ་དགོས་བྱེད་ཀྱི་རེད་བ། ད་རྫ་བུམ་ཁོ་རང་གིས་རྫ་བུམ་གྲུབ་པ་དེ་འབྲས་བུ་རྫ་བུམ་གྲུབ་པ་དེ་འཇིམ་པ་དང་བྱེད་པ་པོ་བུམ་པ་བྱེད་པ་པོ་གི་གང་ཟག་ལ་སོགས་པ་ཚོར་ལྟོས་པ་ཡིན་ན་གཞན་ལ་ལྟོས་པ་ཞིག་རེད་བ་སྤྱི་གཙོ་བོ་དེ་གཞན་ལ་ལྟོས་པ་ཡིན་ཙང་རྒྱུ་རྐྱེན་གཞན་ལ་ལྟོས་ནས་འབྲས་བུ་སྐྱེ་བ་དེ་རེད། དེ་ཡིན་ཙང་ཁོ་འགྱུར་བ་མེད་པའི་རྟག་པ་མ་རེད་འགྱུར་བ་ཡོད་པ་རེད་ཁོ་ལ་འགྱུར་བ་བྱེད་རྒྱུ་ཡོད་པའི་རྟགས་རེད། ཡང་འགྱུར་བ་མེད་ལ་ཅི་བྱར་ཡོད། བྱེད་པའི་ཚེ་ཡང་སྔར་བཞིན་ན་བྱེད་པས་དེ་ལ་ཅི་ཞིག་བྱས། ཁོ་ཡིས་ལས་བྱས་ནས་འབྲས་བུ་སྐྱེད་པ་དེ་ཡི་ཚེ་ན་སྔ་མ་ནང་བཞིན་བྱས་ནས་འགྱུར་བ་མེད་པ་ཅིག་སྡོད་ཀྱི་ཡོད་ན། ཁོ་ཨ་ནས་འབྲས་བུ་སྐྱེད་པར་བྱས་ནས་དོན་དག་ག་རེ་ཡོད། འབྲས་བུ་སྐྱེད་པར་བྱེད་པ་དེ་ཡི་ཚེ་ན་ཁོ། སྔ་མ་ནང་བཞིན་བྱས་ནས་འབྲས་བུ་མི་སྐྱེད་པའི་གནས་སྐབས་དང་ཁྱད་པར་མེད་པ་ཡིན་ན། སྔར་མི་སྐྱེད་པ་ཡིན་ལ་ད་ལྟ་སྐྱེད་པ་ཡིན་ཟེར་ཏེ་འགྱུར་བ་དེ་མེད་པ་རེད། འབྲས་བུ་སྐྱེད། འབྲས་བུ་སྐྱེད་པའི་བྱེད་པ་པོ་དུས་ནམ་ཡང་རེ་ཡོད་མ་རེད་ཟེར་བྱེད་པས་དེ་ལ་ཅི་ཞིག་བྱས། དེ་ཡི་བྱེད་པ་འདི་ཡིན་ཞེས་འབྲེལ་བར་འགྱུར་བ་གང་ཞིག་ཡོད་ཟེར་དེ་ཡི་ནི་སྤྱི་གཙོ་བོ་གི་བྱེད་པ་རེད། སྤྱི་གཙོ་བོ་གིས་དེ་ནས་འབྲས་བུ་དེ་སྐྱེད་པར་བྱེད་པ་རེད་ཟེར་ན་འབྲེལ་བ་གང་ཡང་མི་འདུག་ཟེར་དེ་ལ་འབྲེལ་བ་བྱེད་མཁན་མི་འདུག་ཁོ་ལ་ནི་འབྲས་བུ་སྐྱེད་ནའི་འདྲ་མ་སྐྱེད་ནའི་འདྲ་དུས་དང་རྣམ་པ་ཐམས་ཅད་དུ་རྟག་པའི་ངོ་བོ་གནས་མེད་པར་གྱི་དོན་དེ་ལྟར་ཐམས་ཅད་གཞན་གྱི་དབང་དེ་ཡི་དབང་གིས་དེ་དབང་མེད་ཟེར་དེ་དག་ཚང་མ་ཐམས་ཅད་ནི་འབྲས་བུ་ཚང་མ་ཐམས་ཅད་གཞན་དབང་ལྷུག་སྐྱོན་གྱུར་མ་གཏོགས་གཞན་དབང་མ་ཡིན་པའི་རང་དབང་གཅིག་ཡོད་མ་རེད། དེ་འོང་མེད་ཟེར་དེ་ལྟར་ཤི་ནས་སྤྲུལ་དཀར་པོ་དངོས་པོ་སྐོར་ལ་འཕྲོ་མི་འགྱུར་ཟེར་དེ་འདྲ་ཡི་ས་དངོས་པོ་ཚང་མ་མཐོང་ཁྱེད་ལ་འཕྲུལ་ཆོས་མ་རེད་སྤྲུལ་པ་དང་གཟུགས་ཉིད་དང་དེ་འདྲ་ཁྱི་པ་ཁྱི་སྤྱང་རེད་ཚང་མ་མཐོང་ཁྱེད་འཕྲུལ་ཆོས་མ་རེད་ཟེར་གང་ཤི་གང་གི་ལྡོག་བྱ་དོད་ལྡོག་པའང་རེད་པ་མེད་ཤི་ན་དེ་ལ་བརྟེན་ནས་སྡུག་བསྔལ་ནོ། རྒྱུ་བྱས་རྒྱུས་དོད་མེད་རེད་མེད་ཟེར་གང་ཤི་གང་གི་ལྡོག་བྱ་དེ་ཟེར་དེ་དག་གཉིས་པོ་གང་གི་སྤང་བྱ་གང་ཞིག་ལྡོག་པར་བྱེད་པ་རེད། གཉེན་པོ་གང་གིས་སྤང་བྱ་གང་ཞིག་ལྡོག་པར་བྱེད་པ་རེད། བཟློག་པའང་རིགས་པ་མིན་ཞེ་ན། ལྡོག་རིགས་ཀྱི་མ་རེད་ཁོ་གཉིས་གཅིག་པ་གཅིག་རྐྱང་རེད། ལྡོག་ན་ཡང་ད་ག་རེད་མ་ལྡོག་ན་ཡང་གཅིག་པ་རེད་ཟེར་གྱི་འདུག་ན། དེ་ལ་བརྟེན་ནས་སྡུག་བསྔལ་རྣམས། དེ་ལ་བརྟེན་ནས་སྡུག་བསྔལ་མང་པོ་འབྱུང་དགོས་བ་རེད། སྡུག་བསྔལ་མང་པོ་འབྱུང་དགོས་ཟེར་ན་སྡུག་བསྔལ་དེ་ནི། འདོད་རྒྱུ་བ་མ་རེད། སྡུག་བསྔལ་ནི། ཡོང་རྒྱུ་ཡོད་པ་དེ་མི་འདོད་པ་ཡིན་ཙང་ངེས་པར་དུ་ཡོང་ནས་ཟློག་དགོས་དགོས་རེད་ཟེར་རྒྱུ་དེ་ཟློག་དགོས་དགོས་རེད་ཟེར་གྱི་མི་རེད། རྒྱུན་ཆད་འགྱུར་འདོད་མི་རིགས་མེད་ཟེར། དེ་བས་དགྲའམ་མཛའ་ཡང་རུང་མི་རིགས་བྱེད་པ་མཐོང་གྱུར་ན་དེ་འདྲའི་རྐྱེན་ལས་གྱུར་ཏོ་ཞེས་དེ་ལྟར་སོམས་ཏེ་བདེ་བར་མནོས་ཟེར། རང་གི་མཛའ་བོ་ཡིན་ན་ཡང་འདྲ། རང་གི་མཛའ་བོ་མེད་པར་ནི་དགྲ་ཡིན་ན་ཡང་འདྲ་མི་རིགས་པ་ཅིག་བྱེད་པ་མཐོང་སོང་ན་ཚང་མ་ཐམས་ཅད་རྐྱེན་ལ་བརྟེན་ནས་བྱས་པ་ཤ་སྟག་རེད་རང་དབང་ཡོད་པ་མ་རེད་ཟེར་ནས་རང་བདེ་བའི་ངང་ནས་མནོས་ཤིག་བདེ་བའི་ངང་ནས་གནས་བཞག་ན་འགྲིག་གི་རེད། ཚང་མ་ཐམས་ཅད་ལ་མི་དགའ་མ་བྱེད་ཅེས་ནས་ནི། བཏང་སྙོམས་ལ་བཞག་བཞག་གི་ཡིན་ན་སོ་སོའི་སེམས་ཀྱི་བདེ་བ་ལ་གནས་འགྲིག་གི་རེད་པ། གལ་ཏེ་རང་དགས་འགྲུབ་འགྱུར་ན་འགའ་ཡང་སྡུག་བསྔལ་མི་འདོད་པས་ལུས་ཅན་དག་ནི་ཐམས་ཅད་ཀྱི་སུ་ལའང་སྡུག་བསྔལ་འབྱུང་མི་འགྱུར་ཟེར། གལ་ཏེ་ནི་རང་དགར་དུ་དེ་འདྲ་བྱུང་རྒྱུ་ཡོད་པ་རྒྱུ་རྐྱེན་ལ་མ་ལྟོས་བྱས་ནི་ཁོ་གློ་བུར་དུ་དེ་འདྲ་འབྱུང་རྒྱུ་ཡོད་པ་ཡིན་ན། སེམས་ཅན་འགའ་ཡང་སྡུག་བསྔལ་མི་འདོད་མཁན་ཤ་སྟག་རེད། ལུས་ཅན་དག་ནི་ཐམས་ཅད་ཀྱི་སུ་ལའང་སྡུག་བསྔལ་འབྱུང་མི་འགྱུར་ཟེར་ནས་རང་གི་འདོད་པ་ཡོད་ན་ཡིད་འགོག་གི་ཡོད་ན་སུ་གང་ཅིག་ལ་སྡུག་བསྔལ་ཡོང་གི་མ་རེད། ག་རེ་ཟེར་ན་སྡུག་བསྔལ་ནི་མི་འདོད་པ་ཤ་སྟག་རེད་ཁོ་སྡུག་བསྔལ་ཡོང་གི་འདུག་ཨང། བག་མེད་པས་ནི་བདག་ལའང་བདག་ཚེར་མ་ལ་སོགས་གནོད་པ་བྱེད་ཟེར་མི་བག་མེད་པའི་མི་འགའ་ཞིག་འགའ་ཞིག་གིས་སོ་སོ་སོ་སོ་ལ་གནོད་པ་བྱེད་ཀྱི་ནི།

ཁ་ཅིག་འགག་ཅིང་གཡང་སར་མཆོང་ཟེར་ཏེ་ནི་གཡང་ས་ཆེན་པོ་དེ་འདྲ་ལས་མཆོངས་པ་དང་དེ་འདྲས་བྱེད་ཀྱི་བ་རེད་ཟེར་རང་རང་གིས་འགག་པར་བྱེད་པ་དེ་འདྲས་ཡོད་རེད། དུག་དང་མི་འཕྲོད་ཟ་བ་དང་དུག་ཟ་བ་དང་ཟས་མི་འཕྲོད་པ་ཟ་བ་དང་བསོད་ནམས་མ་ཡིན་པའི་བྱ་བ་མ་ཡིན་པ་ལ་ནི་སྤྱོད་མཁན་དེ་འདྲ་ཡོད་རེད་ཟེར་རང་ལ་གནོད་པ་བྱེད་པ་ཡོད་ཟེར། གང་ཚེ་ཉོན་མོངས་དབང་བསྒྱུར་པའི་བདག་བདུད་གཉིས་ཀྱང་གསོད་ཅེ་ན། བདག་སྡུག་ཉིད་ཀྱང་གསོད་བྱེད་པ། དེ་ཚེ། དེ་དག་གཞན་ལུས་ལ་གནོད་མི་བྱེད་པ་ཇི་ལྟར་འགྱུར། ཉོན་མོངས་ཀྱི་དབང་དུ་བྱས་ཀྱི་ནི་སོ་སོ་ལ་ཤིན་ཏུ་སྡུག་པ། སོ་སོའི་དགའ་པོ་ཉེ་པོ་ལ་སོགས་པ་དང། སོ་སོ་ལ་ཤིན་ཏུ། གཅེས་ཤིང་ཕངས་པ། དེ་འདྲ་ཡིན་ན་ཡང་གསོད་ཐུབ་པ། ཉོན་མོངས་དབང་དུ་བྱས་ཀྱི་ནི་ཉོན་མོངས་དབང་དུ་སོང་སོང་ན། དེ་འདྲ་བསད་མཁན་མང་པོ་ཡོད་རེད་བ། དགའ་པོ་ཉེ་པོ་བསད་མཁན། ཡང་ན་ནི་རྒྱུ་ཅ་ལག་ལ། བལྟས་བྱས་ནས་ནི་སོ་སོའི་གྲོགས་པོ་དེ་འདྲ་བསད་མཁན་དེ་འདྲ་མང་པོ་ཡོད་རེད་བ། དེ་འདྲ་ཡིན་ན་དེ་ཚེ་དེ་དག་གཞན་ལུས་ལ་གནོད་མི་བྱེད་པ་ཇི་ལྟར་འགྱུར་ཟེར། རང་གིས་རང་ལ་གནོད་པ་བྱེད་ཀྱི་ཡོད་རེད་ཟེར་རང་རང་གསོད་པ་དང་རང་རང་ནི་སྡུག་བསྔལ་སྟེར་བ་དེ་འདྲ་མང་པོ་ཡོད་པ་ཡིན་ན་གཞན་གྱི་ལུས་ལ་དེ་འདྲ་གནོད་པ་བྱེད་པ་དང་དེ་མི་ཡོང་གི་མ་རེད་ངེས་པར་དུ་ཡོད་པ་གྱི་རེད་ཟེར་བྱེད་ཀྱི་རེད་ཟེར། ཉོན་མོངས་སྐྱེས་པས་དེ་ལྟ་བུར་བདག་གསོད་ལ་སོགས་ཞུགས་པ་ལ་སྙིང་རྗེ་བརྒྱ་ལ་མ་སྐྱེས་ན་ཁྲོ་བར་འགྱུར་བ་ཅིའི་ཐ་ཚིག་ཟེར། དེ་ལྟ་བུ་ནི། ཉོན་མོངས་ཀྱི་དབང་གིས་སེམས་ཅན་གཞན་རྣམས་རང་གིས་རང་ལ་སྡུག་བསྔལ་གཏད་པ་དང་རང་གིས་རང་གསོད་པ་ལ་སོགས་པ་ཞུགས་པ་ལ་ཡང་སྙིང་རྗེ་མ་བསྐྱེད་ཅིག་དེ་དག་ལ་སྙིང་རྗེ་མ་བསྐྱེད་ཅིག་ན་ད་ལྟའི་དེ་ཚོ་ལ་ཞེ་སྡང་བཀྲམ་སྟེ་ཅི། ཁོང་ཁྲོ་བཀྲམ་སྟེ་ཅི་བྱིན་དུ་སོགས་བྱེད་པ་ཡིན་ན། མིའི་ནང་ནས་ཐ་ཤལ་ཐ་ཤལ་ཅིག་རེད། མིའི་ནང་ནས་སྐྱོ་ཤོས་སྐྱོ་ཤོས་ཅིག་རེད། ཁོ་ལ་ག་རེ་རེད་ཟེར་ན་སྙིང་རྗེའི་ཡུལ་དུ་བཅུག་པ་དེ་སྙིང་རྗེ་མ་སྒོམ་པར་བྱས་ནས་ད་ལྟ་ཡང་ཁོ་ལ་སྡུག་བསྔལ་ཡོང་ཡས་གི་ཐབས་ཤིག་བྱེད་པ་དེ་ཡིན་ན་མི་སྐྱོ་བོ་ཅིག་རེད་ཟེར་གྱིན་པ་རེད་གལ་ཏེ་གཞན་ལ་འཚེ་བྱེད་པ་བྱིས་པ་རྣམས་ཀྱི་རང་བཞིན་ན་དེ་ལ་ཁྲོ་བ་མེད་རེད་དེ་སྲེད་པའི་རང་བཞིན་མེ་བཀོན་འདྲ་ད། སོ་སོ་སྐྱེ་བོ་དཔེར་ན་མི་གཞན་མ་གཅིག་གིས་རང་ལ་ཁྲོ་ཁ་ཡོད་མ་གཏོགས་རང་ལ་སྡུག་བསྔལ་སྟེར་ཁ་ཡོང་བ་ཡིན་ན་ཁོའི་རང་བཞིན་རེད་དོ་ཡང་ན་ནི་གློ་བུར་དུ་བཅོས་ཏེ་གློ་བུར་བ་ཅིག་རེད་ཡང་ན་ནི་ཁོའི་རང་བཞིན་རང་རེད་ཟེར་ནས་ལྟ་ཅི་སྙིང་བྱེད་ཀྱིན།

ལྷའི་ས་མི་གཞན་གཅིག་གིས་རང་ལ་དཔེར་སྡུག་བསྔལ་འདྲ་མོ་སྟེར། སོ་སོ་རང་ལ་དཔེར་གནོད་འདྲ་ཞིག་བྱེད་ཁ་ཡོང་གི་འདུག་ན་ཁོ་རང་རང་རང་བཞིན་ཡིན་ན་ཁོ་ལ་ཁྲོ་རྒྱུ་ཡོད་མ་རེད་ཁོ་རང་བཞིན་དེ་འདྲ་ཅིག་ལས་མེད་པ་ལ། ནི་ཁོ་གནོད་ཅི་བསྐྱལ་རུང་ཁོ་རང་བཞིན་དེ་འདྲ་ཅིག་རེད་བ། དཔེར་ན་ཚེར་མ་ཡིན་ན་འདྲ་ཟྭ་པོ་ཅེས་གང་ལ་སོགས་ཟྭ་པོ་ཟེར་མཁན་ཅིག་ཡོད་རེད་བ། ཟྭ་པོ་དེ་མི་ལ་ཟུག་ཡས་ཁོ་ལ་རང་བཞིན་ཡོད་རེད་བ། ཟྭ་པོའི་དཀྱིལ་ལ་འགྲོ་བ་ཡིན་ན་ཟུག་གི་རེད་ཁོ་ཟྭ་པོ་ལ་ཁོང་ཁྲོ་ཟ་ཡས་ག་གེ་ཡོད་མ་རེད་བ།

འོ་ན་དེ་སེམས་ཅན་དེ་ལ་ཁྲོ་རིགས་ཀྱི་མ་རེད་སེམས་ཅན་དེས་ཚུར་རང་ལ་གནོད་པ་བྱེད་པ་ཡིན་ནའི་ཁོ་རང་གི་རང་བཞིན་དེ་བཟང་པོ་ཞིག་ཆགས་རེད་ཁོ་རང་རང་དབང་མེད་པར་བྱས་ནས་ཕྱི་ལོག་གློ་བུར་གློ་བུར་གློ་བུར་དུ་བྱས་ནས་ནི་མི་གཞན་ལ་གནོད་བྱེད་ཡས་དེ་ཡིན་ན་གློ་བུར་དུ་བྱུང་བ་རེད་མ་གཏོགས་ཁོ་ཡི་རང་བཞིན་མ་རེད་ཁོ་གཉིས་གཉིས་ཁ་བྲལ་ཐོག་བྱེད་དགོས་རེད། ཁོ་གཉིས་གཉིས་སེམས་ཅན་གཞན་ལ་གནོད་བྱེད་ཡས་དེ་དང་ཁོ་གི་རང་བཞིན་བཟང་པོ་གཉིས་པོ་དེ་ཁ་བྲལ་ཐོག་བྱས་ནས་འགྲིག་གི་རེད་མ་གཏོགས་ཁོ་ལ་ཁོང་ཁྲོ་ཟ་ནི་ཕན་པ་ག་གེ་ཡོད་མ་རེད། འོ་ན་ཁྲོ་བ་མི་རིགས་ཏེ་མཁའ་ལ་དུད་འཐུལ་བཀོན་པ་བཞིན་ཟེར། ནམ་མཁའ་ལ་དུ་བ་སྒྲིབ་བསྡད་པ་དེ་ཡིན་ཟེར་ན། ཁོ་གློ་བུར་དུ་ནམ་མཁའ་ལ་སྒྲིབ་པ་མ་གཏོགས་ནམ་མཁའ་ཡི་རང་བཞིན་དེ་དག་པ་རེད་བ། ནམ་མཁའ་ཡི་རང་བཞིན་དེ་ཁོ་རང་རང་ཐོགས་རེག་བཀག་ཙམ་གྱི་མེད་དགག་ཅིག་མ་གཏོགས་ཡོད་མ་རེད་དེ། ཡིན་ནའི་ནམ་མཁའ་ལ་དུ་བ་སྒྲིབ་ཡས་དེ་ཡིན་ན་གློ་བུར་དུ་བྱས་བྱས་ནས་དུ་བ་དང་སྤྲིན་པ་ལ་སོགས་པ་དེ་ཚོ་གིས་སྒྲིབ་བསྡད་པ་རེད། དེ་ལ་ཁོང་ཁྲོ་ཟ་ཡས་ག་གེ་ཡོད་མ་རེད།

དེ་ཡིན་ཙང་རང་ལ་ནི་ལས་ངན་པའི་འབྲས་བུ་དེ་ད་རེས་ཟད་པ་རེད་མ་གཏོགས་ཁོ་གིས་གྲོགས་བྱས་ནས་ཟད་པར་བྱས་པ་མ་གཏོགས། སོ་སོ་རང་གིས་མ་བྱས་པ་བྱས་ནས་ཁོ་དོན་མེད་བྱས་ནས་རང་ལ་གནོད་པ་བྱེད་ཁ་ཡོང་བ་མ་རེད། སོ་སོ་རང་ལ་དཔེར་ན་ང་རང་ཚོ་ནད་ན་ཚ་ལ་སོགས་པ་དང་མི་གཞན་གྱིས་གནོད་པ་བྱེད་ཡ་ལ་སོགས་པ་གང་འདྲ་ཅིག་བྱས་པ་ཡིན་ནའི་སྔོན་གྱི་ལས་ལ་བརྟེན་ནས་བྱུང་བ་ཤ་སྟག་རེད་མ་གཏོགས་སྔོན་གྱི་ལས་སྔོན་དུ་མ་སོང་བ་བྱས་ནས་འབྲས་བུ་འབྱུང་ཡ་དེ་ཡིན་ན་ཡོད་མ་རེད་བ།

བདག་ལ་གནོད་བྱེད་ཚང་མ་ཐམས་ཅད་ཡིན་ནའི་ད་ལྟ་གནོད་པ་དེ་འབྱུང་བར་རིགས་པ་ཅིག་མ་གཏོགས་མ་རིགས་པ་ཅིག་མ་རེད། ཡོད་པ་ཅིག་རེད། སོ་སོ་རང་ལ་སྡུག་བསྔལ་དེ་ཡིན་ན། འབྱུང་བར་འོས་པ་ཅིག་རེད། དེ་ཡི་མཚོན་དང་བདག་གི་ལུས་གཉིས་ཀ་སྡུག་བསྔལ་རྒྱུ་ཡིན་ཏེ་དེས་མཚོན་བདག་གིས་ལུས་ཕྱུང་ན་གང་ཞིག་ལ་ནི་ཁྲོ་བར་བྱ། ཡང་རྒྱུ་མཚན་དེ་འདྲ་ཞིག་བསམ་བློ་བཏང་ན་ཡང་ཁྲོ་བ་དེ་དགག་ཐུབ་དགོས། དཔེར་ན་མི་གཞན་གྱིས་རང་ལ་མཚོན་ཆ་འདྲ་མོ་ཅིག་གྲི་འདྲ་ཅིག་བཙུགས་པ་ཡིན་ནའི་འདྲ། རྒྱུག་པ་ཅིག་གཞུས་པ་ཡིན་ནའི་འདྲ། མཚོན་ཆ་དེ་ཡང་སྡུག་བསྔལ་གྱི་རྒྱུ་རེད། མཚོན་ཆ་བཙུགས་ཁ་ཡོང་མཁན་གྱི་དགྲ་དེའི་སྡུག་བསྔལ་གྱི་རྒྱུ་རེད་རང་གི་ལུས་དེའི་སྡུག་བསྔལ་གྱི་རྒྱུ་རེད་བ། རང་ལ་ལུས་དེ་མེད་པ་ཡིན་ན་ཁོས་མཚོན་ཆ་ག་བ་བཙུགས་ཁ་ཡོང་དགོས་རེད་མཚོན་ཆ་དེ་བཙུགས་ས་གི་ས་ཆ་གང་ཡོད་མ་རེད་བ། རྒྱུག་པ་ཅིག་གཞུས་ནས་རང་ལ་ན་ཚ་ཅིག་གཏོང་པ་ཡིན་ན་རྒྱུག་པ་དེའི་སྡུག་བསྔལ་གྱི་རྒྱུ་རེད་ལ་ན་ཚ་གཏོང་མཁན་གྱི་རང་གི་ཟག་བཅས་ཉེ་བར་ལེན་པའི་ཕུང་པོ་དེ་ཡང་སྡུག་བསྔལ་གྱི་རྒྱུ་ཡིན་པ་རེད། དེ་ཡིན་ཙང་ཁོ་གཉིས་གཉིས་ཀ་སྡུག་བསྔལ་སྟེར་མཁན་གྱི་བྱེད་པ་པོ་ཡིན་པ་གཅིག་པ་ཡིན་པ་ལ་གཅིག་ལ་ཁྲོས་བྱས་ནས་གཅིག་ལས་མི་འཕྲོད་རེད་ཀྱི་མ་རེད། གལ་སྲིད་ནི་རྒྱུག་པ་གཞུ་མཁན་དེ་དང་མཚོན་ཆ་ལ་སོགས་པ་དེ་ཚོ་ལ་ཁྲོ་དགོས་ཀྱི་ཡོད་ན་རང་གི་ལུས་དེ་ལ་ངེས་པར་དུ་ཁྲོ་དགོས། གཙོ་བོ་རང་གི་ལུས་དེ་ལེན་མ་བཅོམ་པར་རང་གི་ལུས་དེ་མ་བླངས་པ་ཡིན་ན། ལུས་མ་བླངས་པ་ཡིན་ན་སྡུག་བསྔལ་དེ་དག་ཡོང་ཡག་ཅིག་ཡོད་མ་རེད། ཨོ་དེ་ཡིན་པ་རེད་དེ་ཡི་མཚོན་དང་བདག་གི་ལུས། གཉིས་ཀ་སྡུག་བསྔལ་རྒྱུ་ཡིན་ཏེ། དེས་མཚོན་བདག་གིས་ལུས་ཕྱུང་ན། དེ་ཡི་མཚོན་དེ་ནི་རང་གི་ལུས་ལ་གནོད་པ་ཅིག་ཡོང་བ་རེད་པ།

དཔེར་ན་བྱ་བཞག་གིས་ནི་མིང་གི་སྐུ་མ་གོ་ཁ་དྲོ་ནི་འཇོག་པ་ཟེར་གྱི་རོ་བརྗོད་པ་ཟེར་བརྩོན་འགྱུར་གྱིས་ཁོ་བོས་ཕྲེང་ར་ནི་མཐོ་གུར་བ་ཕྲེང་ར་ནི་མཐོ་བས་དེ་ཁོ་སྡུག་བསྔལ་དེ་འདོད་འོ་མ་རོ་སྡུག་བསྔལ་དེ་མི་འདོད་ན་ནི་སྡུག་བསྔལ་ཡིན་རྒྱུ་དེ་བྱེད་རྒྱུ་འོ་མ་རོ་སྡུག་བསྔལ་ཡིན་རྒྱུ་དེ་ག་རེ་བྱེད་པ་རེད་ཟེར་ན་མིང་གཞན་གྱི་ལྕགས་ལ་ལ་སྐུ་མ་གོ་ཁ་དྲོ། མིང་གཞན་གྱི་ལྕགས་ལ་ལས་ཕྱག་བྱས་ནས། དེ་ལ་ཕྱག་བྱས་ནས་མིང་གཞན་གྱི་ལྕགས་ལ་ལས་ཁ་དྲོ་ནས་རང་གི་ཉེས་པ་བསགས་པར་རོ། ཉེས་པ་བསགས་པས་ས་ཉེས་པའི་འབྲས་བུ་དེ།